བལ་ཡུལ་གྱི་སྲིད་དོན་ཚོགས་པ་ཁག་དབར་གྱི་མི་མཐུན་པའི་འཐེན་འཁྱེར་དེ་ཉིན་རེ་བཞིན་ཤུགས་ཆེ་རུ་ཕྱིན་ཏེ་ཡུལ་དེའི་ཆབ་སྲིད་དང་རྩ་ཁྲིམས་ཀྱི་དཀའ་རྙོག་དེ་ཇེ་ཆེར་འགྲོ་མུས་ཡིན་པ་དང་ཡུལ་དེའི་སྲིད་དོན་ཚོགས་པ་ཚོའི་དབར་གྱི་འཐེན་འཁྱེར་ལ་བར་འདུམ་གྲོས་འགྲིག་བྱ་རྒྱུར་རྒྱ་ནག་གིས་བར་འདུམ་བྱེད་པ་ཤུགས་ཆེ་རུ་བཏང་ཡོད་པའི་གནས་ཚུལ་ཐོན་ཤག་རྒྱ་ནག་གིས་ཡུལ་དེའི་དམར་ཤོག་ཚོགས་པའི་རྒྱལ་སྤྱིའི་ལྷན་ཁང་གི་བློན་ཆེན་གཞོན་པ།

རྒྱ་མིའི་དོན་གཅོད་ཚོགས་པ་དེ་བལ་ཡུལ་གྱི་ཕྱོགས་འགལ་ཚོགས་པ། Nepal Congress། ཚོགས་པའི་དབུ་ཁྲིད་སྐུ་ཞབས་ཤེར་སྦ་ཏུ་མཆོག་དང་ཡང་ལྷན་དུ་བཀའ་གྲོས་གནང་རྩིས་ཡོད་འདུག་ཡུལ་དེའི་དམར་ཤོག་ཚོགས་པའི་མགོ་ཁྲིད Pushpa Kamal Dahal གྱི་ལས་ཁུངས་ཀྱིས་བཤད་པ་ལྟར་བྱས་པ་ཡིན་ན་རྒྱ་ནག་གི་དོན་གཅོད་ཚོགས་པ་དེས་བལ་ཡུལ་གྱི་དམར་ཤོག་ཚོགས་པ་ཁག་གཅིག་གྱུར་ཟླ་སྒྲིལ་བྱ་རྒྱུའི་ཐབས་ཤེས་ཀྱང་བྱེད་ཀྱི་ཡོད་འདུག་རྒྱ་མིའི་དོན་གཅོད་ཚོགས་པའི་མགོ་ཁྲིད་གུའོ་ཡིས་དེ་སྔོན། སྐུ་ཞབས་ཨོ་ལི་ཡིས་མགོ་ཁྲིད་པའི་བལ་ཡུལ་གྱི་དམར་ཤོག་ཚོགས་པ་ཡུ་ཨེམ་ཨེལ་དང། པུཤ་པ་ཀ་མལ་དཱལ་གྱིས་མགོ་ཁྲིད་པའི་བལ་ཡུལ་གྱི་མའོ་དམར་ཤོག་ཚོགས་པ་གཉིས་བར་གཅིག་གྱུར་ཟླ་སྒྲིལ་བྱེད་དུ་བཅུག་སྟེ་ཡུལ་དེའི་དམར་ཤོག་ཚོགས་པ། ཨེན་སི་པི། ཟེར་བ་དེ་སྒྲིག་འཛུགས་བྱེད་དུ་བཅུག་ཡོད་པ་དང། ཕྱི་ལོ་ཉིས་སྟོང་བཅུ་བདུན་གྱི་འོས་བསྡུའི་ནང་ལ་ཚོགས་པ་དེར་ཡུལ་དེའི་རྒྱལ་ཡོངས་གྲོས་ཚོགས་ཀྱི་ནང་ལ་མང་མོས་ཀྱི་རྒྱལ་ཁ་ཐོབ་ཡོད་པ་རེད། འཐུས་མི་ཉིས་བརྒྱ་བདུན་ཅུ་དོན་ལྔ་ཡོད་པའི་ད་ལྟའི་རྒྱལ་ཡོངས་གྲོས་ཚོགས་ཀྱི་ལས་དུས་དེ་ལོ་ལྔ་ཡིན་རུང་ཡིན་ན་ཡང་ཡུལ་དེའི་སྲིད་བློན་གྱི་སློབ་སྟོན་གནང་དོན་བཞིན་སྲིད་འཛིན་བྷན་དཱ་རི་ཡིས་རྒྱལ་ཡོངས་གྲོས་ཚོགས་ཀྱི་ལས་དུས་རྫོགས་རྒྱུར་ལོ་གཉིས་ཡོད་པའི་སྐབས་འདིར་རིང་མིན་སྤྱི་ཟླ་བཞི་པ་དང་ལྔ་པའི་ནང་ལ་སྤྱི་ཡོངས་འོས་བསྡུ་ཆེན་མོ་བྱེད་དགོས་པའི་བཀའ་ཁྱབ་གནང་ཡོད་པ་རེད། བལ་ཡུལ་གྱི་སྲིད་འཛིན་གྱི་ཕྱག་བཞེས་དེར་རྩ་ཁྲིམས་ཀྱི་མཁས་དབང་དང་དེ་ག་ནང་བཞིན་སྲིད་དོན་པ་དང་སྤྱི་ཚོགས་ལས་དོན་གྱི་ཚོགས་མི་ཚོས་སྐྱོན་བརྗོད་ཤུགས་ཆེ་བྱེད་ཀྱི་ཡོད་པ་དང། ཡུལ་དེའི་ཕྱི་ལོ་ཉིས་སྟོང་བཅོ་ལྔའི་རྩ་ཁྲིམས་ཀྱི་ནང་ལ། རྒྱལ་ཡོངས་གྲོས་ཚོགས་ཀྱི་ལས་དུས་མ་རྫོགས་གོང་ལ་སྲིད་འཛིན་གྱིས་རྒྱལ་ཡོངས་གྲོས་ཚོགས་ཕྱིར་བསྡུ་གནང་སྟེ་འོས་བསྡུ་གསར་པ་སླར་ཡང་བྱེད་དགོས་པའི་བཀའ་བཀོད་གནང་ཆོག་གི་མེད་པ་དང། སྲིད་འཛིན་གྱིས་གྲོས་ཚོགས་ཕྱིར་བསྡུ་མ་གནང་གོང་དུ་ཡུལ་དེའི་རྒྱལ་ཡོངས་གྲོས་ཚོགས་ཀྱི་ནང་ལ་བལ་ཡུལ་གྱི་དམར་ཤོག་ཚོགས་པ་ཨེན་སི་པི་ལ་འཐུས་མི་གདན་གྲངས་སུམ་ཆ་གཉིས་ལྷག་ཡོད་པས། གྲོས་ཚོགས་ཕྱིར་བསྡུ་གནང་དགོས་དོན་མེད་པས་གྲོས་ཚོགས་ཕྱིར་བསྡུ་བྱས་ཏེ་རྒྱལ་ཡོངས་འོས་བསྡུ་ཆེན་མོ་བྱེད་དགོས་པའི་སྲིད་བློན་ཨོ་ལིའི་ཐག་གཅོད་དེ་རྩ་ཁྲིམས་ཀྱི་དགོངས་དོན་དང་མི་མཐུན་པ་ཞིག་ཡིན་པའི་སྐྱོན་བརྗོད་ཤུགས་ཆེ་ཡོང་གི་ཡོད་འདུག་སྲིད་བློན་ཨོ་ལི་ལ་རྒྱལ་ཡོངས་གྲོས་ཚོགས་ཀྱི་ནང་ལ་རྒྱབ་སྐྱོར་བྱེད་མཁན་འཐུས་མི་འདང་ངེས་མེད་པས་ཁོང་གིས་རང་དོན་ཁོ་ནའི་ཆེད་དུ་རྒྱལ་ཡོངས་གྲོས་ཚོགས་ཕྱིར་བསྡུ་གནང་དགོས་པའི་སློབ་སྟོན་ཕུལ་ཡོད་པ་དང། ཡུལ་དེའི་རྒྱལ་ཡོངས་གྲོས་ཚོགས་ཀྱི་ནང་ལ་ཡོད་པའི། བལ་ཡུལ་གྱི་དམར་ཤོག་ཚོགས་པའི་འཐུས་མི་མང་ཆེ་བ་དང་དེ་བཞིན་ཡུལ་དེའི་རྒྱུན་ལས་ཚོགས་ཆུང་གི་འཐུས་མི་ཚོས་སྐུ་ཞབས་ཨོ་ལིས་སྲིད་བློན་མུ་མཐུད་གནང་རྒྱུར་རྒྱབ་སྐྱོར་བྱེད་ཀྱི་མེད་པས་ཁོ་ཚོས་རྒྱལ་ཡོངས་གྲོས་ཚོགས་ཀྱི་ནང་ལ་སྲིད་བློན་ཨོ་ལི་ལ་ཡིད་ཆེས་མེད་པའི་འོས་བསྡུ་བྱེད་རྩིས་བྱས་ཡོད་རེད། སྲིད་བློན་ཨོ་ལིས། རང་ཉིད་ཀྱི་དབང་ཆ་ཤོར་གྱི་ཡོད་པ་གཟིགས་ཏེ་ཁོང་གིས་རང་དོན་ཁོ་ནར་དགོངས་ཏེ་སྲིད་འཛིན་མཆོག་ལ་ཡུལ་དེའི་རྒྱལ་ཡོངས་གྲོས་ཚོགས་ཀྱི་འོས་བསྡུ་བྱེད་དགོས་པའི་སློབ་སྟོན་དེ་ཕུལ་ཡོད་འདུག་སྲིད་བློན་ཨོ་ལིའི་ཕྱག་བཞེས་དེ་འགྲིག་མིན་གྱི་སྐོར་ལ་མི་མང་ཚོས་ཡུལ་དེའི་ཆེས་མཐོའི་ཁྲིམས་ཁང་ལ་ཞུ་གཏུག་བྱས་ཡོད་པ་དང་ཆེས་མཐོའི་ཁྲིམས་ཁང་གིས་མི་མང་གིས་བྱས་པའི་ཞུ་གཏུག་སྙན་ཞུ་དེ་ཚོར་གཟིགས་ཞིབ་གནང་གི་ཡོད་འདུག་སྲིད་འཛིན་གྱིས་གྲོས་ཚོགས་ཕྱིར་བསྡུ་གནང་པ་དེ་འགྲིག་གི་ཡོད་པའི་ཁྲིམས་གཅོད་བྱས་པ་ཡིན་ན། སྐུ་ཞབས་ཨོ་ལིས་སྤྱི་ཡོངས་འོས་བསྡུ་ཆེན་མོ་བྱས་མ་ཚར་བར་དུ་ཡུལ་དེའི་འཕྲལ་སེལ་གྱི་སྲིད་བློན་དུ་མུ་མཐུད་དེ་གནས་ཀྱི་ཡོད་རེད། བལ་ཡུལ་ནང་ལ་ཆབ་སྲིད་ཀྱི་གནས་སྟངས་བརྟན་བརླིང་མེད་པ་ཆགས་པ་ཡིན་ན་རྒྱ་ནག་གིས་གོ་སྐབས་བླངས་ཏེ་ཡུལ་དེའི་ནང་ལ་རང་ཉིད་ལ་ཕྱོགས་པའི་སྲིད་གཞུང་ཞིག་སྒྲིག་འཛུགས་བྱེད་ཉེན་ཡོད་པས་རྒྱ་གར་ལ་བློ་འཚབ་ཆེན་པོ་ཡོང་གཞི་ཞིག་ཆགས་ཀྱི་ཡོད་པ་དང་རྒྱ་ནག་གིས་རྒྱུད་གཅིག་ལམ་གཅིག་གི་ལས་འཆར་གྱི་འོག་ལ་བལ་ཡུལ་ནང་ལ་མ་རྩ་ཁྱོན་ཆེ་བཙུགས་ཏེ་བལ་ཡུལ་གྱི་ཆབ་སྲིད་ཀྱི་ཐོག་ལ་ཤུགས་རྐྱེན་བྱེད་ཐབས་བྱེད་ཀྱི་ཡོད་པས་རྒྱ་གར་གྱིས་བལ་ཡུལ་གྱི་གནས་སྟངས་ལ་བྱ་ར་ནན་པོ་བྱེད་ཀྱི་ཡོད་རེད། གོང་ཞུས་ཀྱི་གནས་ཚུལ་འདི་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚེ་རིང་ཡིན།